གོང་གི་ལེ་ཚན་དེ་མཐུན་འགྱུར་གནང་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ཉེ་ཆར Blue Mountains སྟེ་རི་སྔོན་པོའི་ས་ཁུལ་དུ་བོད་པའི་བུད་མེད་གཉིས་ཀྱིས Tibet Kitchen ཞེས་པའི་ཟ་ཁང་གི་ཚོང་ལས་ཤིག་གཉེར་འགོ་ཚུགས་ཡོད་འདུག་ཟ་ཁང་དེའི་སྦྱིན་བདག་པད་མ་ཆོས་སྒྲོན་ལགས་དང་ཀུན་དགའ་སྒྲོལ་མ་ལགས་གཉིས་ཨོ་སི་ཀྲི་ལི་ཡར་གཞིས་སྤོ་གནང་ནས་ལོ་གཅིག་ལྷག་ཙམ་འགྲོ་ཡོད་འདུག་ལྕམ་ལགས་རྣམ་པ་གཉིས་ལ་ཟ་ཁང་གི་ཚོང་ལས་སྐོར་དང། ལྷག་པར་དུ་ཁོང་གཉིས་ཀར་བུ་ཕྲུག་ཡོད་པའི་མ་ཡིན་པར་བརྟེན་ཕྲུ་གུ་ལྟ་སྐྱོང་དང་ཚོང་ལས་གཉིས་བར་དུས་ཚོད་སྟངས་འཛིན་གནང་ཚུལ་སྐོར་བཀའ་མོལ་གནང་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། དྲི་བ་དང་པོ་འདི་ར་ད་པད་མ་ཆོས་སྒྲོན་ལགས་གཉིས་ཀྱི་ད་ད་ཁྱེད་རང་ད་ཀུན་དགའ་སྒྲོལ་མ་ལགས་ཁྱེད་རང་གཉིས་ཀྱི་ད་ད་ང་ཚོ Blue Mountains ཡོད་ར་འོ་འདིའི་ནང་ལ་ད་བོད་པའི་ཟ་ཁང་ཕལ་ཆེར་ད་ཐེངས་དང་པོ་དེ་ཆགས་ཡོད་ཀྱི་རེད་འདི་ས་ཆ་འདི་རང་གི་ནང་ལ་དེ་འདྲའི་འདི་ཨ་ནི་ཁྱེད་རང་གཉིས་ཀྱིས་ད་ཁྱེད་རང་གཉིས་གཉིས་ཀ་དེ་ཨོ་སི་ཀྲི་ལི་ཡར་སླེབས་ནས་དེ་འདྲའི་ཅིག་དུས་ཚོད་རྒྱུན་རིང་པོ་དེ་འདྲའི་ཁེལ་འགྲོ་ཡོད་མ་རེད་དེ་འདྲའི་འདི་ཁྱེད་རང་གཉིས་ཀྱིས་འདི་ཅིག་ཟ་ཁང་འགོ་བཙུགས་ཡས་ཀྱི་འཆར་གཞི་འགྲོ་ཅིག་ཡོད་ར་འོ་འདི་ག་དུས་བཏིང་ཡས་འགོ་བཙུགས་ར་ཡས་ཨ་ནི་འཆར་གཞི་དེ་ནས་བྱས་ནས་ད་འཆར་གཞི་བཏིང་དུས་ཙམ་པ་ཅིག་ཡང་དེ་ནས་མ་ཅིག་བརྒྱུད་རིམ་མང་པོ་འགྲོ་དགོས་ཡས་ཅིག་ཡོད་ར་ཡིག་ཆ་འབྲི་དགོས་ཡས་ད་དེ་འདྲའི་འདུས་དེ་ནས་འཆར་གཞི་བཏིང་ནས་བཟུང་ནས་ད་ཟ་ཁང་དངོས་སུ་སྒོ་མ་ཕྱེ་བར་དུ་ཅིག། འདི་ག་ཚོད་འགོར་སོང་ངས། ལོ་ལྟར་བསྐོར་དུས་ས་ཆ་འདི་ལ་དང་པོ་ཟ་ཁང་འཛུགས་ཡ་གི་འཆར་གཞི་འགྲོ་བསམ་བློ་འགྲོ་དེ་ཁ་ཆེ་སླེབས་རེད་ལབ་ན། ད་ང་ཚོའི་ས་ཁུལ་རི་སྔོན་པོ་ལས་དེ་ཚང་མ་ལས་ཤིང་གི་རི་གནམ་གཤིས་སྤེལ་རྒྱུ་ཅེས་ཨ་ནི་གནམ་གཤིས་གྲང་མོ་བྱས། ཨ་ནི། དེ་དུས་གྲོང་ཁྱེར་ཆེན་པོ་ཚུ་ཁེ་མ་རེད་ཡིན་ནའི་ད་དེ་ས་གནས་འདི་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་ནི་དེ་འདི། གནའ་ཤུལ་རྗེས་འཛིན་གྱི་དེ་འདྲའི་ས་ཁུལ་ཞིག་ཆགས་ཡོད་ཙང་དེའི་ཕར་ཕྱོགས་སུ་ལ Three Sister ལབ་ནས་བུ་མོ་སྤུན་གསུམ་ལབ་ཡས་རི་རྒྱུད་ཅིག་བལྟ་ཡ་ཡོད་རེད་དེ་གི་ཡུལ་ལྗོངས་མཛེས་པོ་འགྲོ་ཅིག་བྱས། དེ་ཅིག་བྱས་དཔེ་དེ་ད Australia ནང་གི་དེ་ཡུལ་སྐོར་སྤྲོ་འཆམ་པ་མང་ཆེ་ཤོས་ཨོ་ནི་ཡ་འགྲོ་ཆགས་དེར་དེ་བྱས་ནས་ཡུལ་སྐོར་སྤྲོ་འཆམ་པ་ཞེ་པོ་ཅིག་ཡོང་གི་ཡོད་རེད་དེ་ལ་དམིགས་བྱས་ང་ཚོས་ད།

ས་ཁུལ་འདི་གའི་ཁྲིམས་དང་སྒྲིག་གཞི་དེ་ཞེ་དྲག་ཞེ་དྲག་རྒྱུས་མེད་ཙང་ཨ་ནི་ཡར་མར་སློབ་སྦྱོང་འགྲོ་བྱས་ད་དེ Business Course འགྲོ་དེ་འདྲས་ལེན། ཨ་ནི་དེ་བྱས་ནས་ཨ་ནི་ད་ཨ་ནི funding འགྲོ་དེ་སུ་ར་ཨ་འདྲས་འགྲོ་བྱས་བྱས་ཨ་ནི་ང་ཚོ་དེ་ད་ཕེར་རྗེས་ཨ་ནི་སུ་སུ་གི་ངོ་ནས་དཔལ་འབྱོར་སྡུག་ཁུལ་བྱས་ཨ་ད་ཨ་ནི་ཡིག་ཆ་རེ་དེ་ཨ་ནི་ཤོར་ད་ཤོར་གི་བྱས་གི་བྱས་གི་ཨ་ནི་ཤོར་ད་ལ་དེ་ག་ཁ་སྡུག་དེ་ལ་ད་ག་རང་ཨ་ནི་མི་ངོ་མ་ཚོ་མཁོ་ཡིན་ཞེས་པ་ཞིག་ཨ་ནི་ཙང་ཡ་ཁ་སྡུག་རོགས་པ་བྱས། སྐྱེ་འགྲོ་སྡེ་གསུམ་ཆ་མཉམ་གཅིག་ཅིག་འཛོམས་ཀྱིས་ང་ཚོ་ད་ལྟ་ཚོང་དེ་ངལ་གསོ་ཐུབ་ཡ་འགོ་བཙུགས་ཐུབ་ཡ་ཅང་ཆ་རྐྱེན་དེ་ཆགས་སོང་ལགས། ལགས་ལགས། ད་ད་ལྟ་ཁྱེད་རང་གིས་ད་ལྟ་གོང་དུ་གསུངས་པ་ནང་བཞིན་གྱིས་གཅིག་ཚོང་གཅིག་འགོ་བཙུགས་ཡ་ལ་ད་ལྟ་ཁྱེད་རང་གཉིས་ཀྱིས་ད་དཀའ་ལས་རྒྱག་རེད་ཨཱ་ནི་འདི་མཉམ་དུ་ཁྱེད་རང་གཉིས་ལ་ད་ས་གནས་ཀྱི་གཅིག་ང་ཚོ council ཡི་ར་དེ་འདྲས་དང་ཡང་མིན་ན་ད་ཕ་གིར་ས་ཆ་རང་ལ་དེ་འདྲས་ཀྱི་ད་བོད་པ་མང་པོ་ཡོད་མ་རེད་དེ་ཡང་བོད་པ་ཡོད་ཡ་ཡོད་རེད་ཨ་བརྒྱ་ལྷག་ཅིག་ཡོད་དུས་ཙམ་པ་དེ་ཚོ་དང་ཨ་ནི་དེ་ཡོན་ལ་དེ་འདྲས་ཀྱི་ཡང་བོད་པ་མིན་གྱོ་གི་ཡང་ད་དབྱིན་ཇི་རང་ཁོ་རང་ཚོ་ཨོ་སི་ཏྲེ་ལི་ཡའི་མི་རིགས་རང་དེ་འདྲས་ཀྱི་ཁྱེད་རང་ཚོ་ལ་ད་ཅིག་རྒྱབ་སྐྱོར་དེ་འདྲས་ག་འདྲས་ག་འདྲས་གནང་སོང། ལགས་འོ་ང་ཚོའི་ས་ཁུལ་དེ་ལ་བོད་པ་ཕལ་ཆེར་བརྒྱ་མ་ཟིན་ཙམ་ཡོད་རེད་ཨ་ནི་ད་ཡིན་ཡང་ད་སོ་སོ་གི་བོད་པ་ལ་སྐད་ཆ་དྲིས་པ་ཡིན་ན་སོ་སོ་སྐད་ཡིག་གི་ཆ་ནས་སྟབས་བདེ་ཡག་དང་གང་ཅིའི་ཐད་ནས་སྟབས་བདེ་ཡག་ཡོད་ཙང་ང་ཚོས་བོད་པ་གི་ས་ནས་ཅིག་རོགས་པ་ཞིག་རག་ཡག་གི་འདོད་པ་དེ་ཡོད་དེ། ཡིན་ནའི་ང་ཚོའི་ས་ཁུལ་དེ་ལ་བོད་པ་ཉུང་ཉུང་ཅིག་བྱེད་ཉུང་ཉུང་དེ་ཚོའི་ནང་ལ་ཚོང་རྒྱག་ཡག་གི་ཉམས་མྱོང་འདྲ་པོ་དང་ལྷག་པར་དུ་ཟ་ཁང་འཛུགས་ཡག་གི་ཉམས་མྱོང་ཡོད་མཁན་གཅིག་ཡང་ཡོད་མ་རེད། དེ་བྱས་ནས་ནི་དེ་བྱས་ནས་ནི་ང་ཚོ་ད་རོགས་པ་ཞིག་ས་ནས་ཞུ་དམིགས་བསལ་གི་རོགས་པ་རོགས་པ་བླངས་ཐུབ་ཡག་འདྲ་པོ་དེ་གནས་སྟངས་འདྲ་པོ་ཅིག་ཆགས་མི་འདུག

དེ་ལམ་སྟོན་ཞུས་པ་ནང་བཞིན་བྱས་ནས་ང་ཚོ་ཡར་མར་ཡང་སོ་སོ་རྒྱུག་ཡ་འདྲ་པོ་དང་དྲ་རྒྱ་ནང་གི་གནས་ཚུལ་དེ་ཚོ་ཀློག་ཡ་འདྲ་པོ་དང་དེ་འདྲ་པོ་བྱས་བྱས་ཕན་ཡག་པོ་ཐོགས་སོང་མ་གཞི་ནས་ས་གནས་མི་གི་དབྱིན་ཇི་ལགས་རེད་ད། ཡུལ་མི་དེ་ཚོ་ང་ཚོའི་བོད་པ་ལ་དེ་ཙམ་གདུང་སེམས་མཉམ་སྐྱེད་ཤུགས་ཆེན་པོ་ཡོད་མཁན་གྱི་དེ་འདྲའི་ས་ཁུལ་འདྲ་པོ་ཆགས་བསྡད་ཤག་ཨནི་སུ་ལ་རོགས་པ་དགོས་ཟེ་སོ་སོ་སློང་བ་ཡིན་ནའི་རོགས་པ་ཞུས་པ་ཡིན་ནའི་ཨནི་རོགས་པ་བྱེད་གང་དྲག་བྱེད་མཁན་གྱི་དེ་འདྲའི་ས་ཁུ་རུ་ཆ་དེ། དེ་ཡིས་ང་ཚོ་ཡང་མཐུན་རྐྱེན་འདྲ་པོ་ཡག་པོ་ཆགས་སོང། ཨོ་ད་དེ་བྱས་ནས་པོ་ཨ་ཏི་ལས་ནས་ང་ཚོས་ད་འདི་ང་ཚོས་རོགས་པ་ང་ཚོའི་མི་ཚང་སྒེར་གི་གྲོགས་མོ་ད་རོགས་པ་ལས་གོ་རེད་ཏི་འདི་ཚོས་ཨ་ཅག་ཅིག་ཡིན། བོད་པ་རེད་པན་མོ་ང་ཚོས་ས་ཁུལ་དེ་ལ་ཡོད་མ་རེད Penrith ལ་ཡོད་རེད་ཨ་ནི་འདི་གི་ལས་གི་རེད་མོ་ཡང་ང་ཚོས་ཡར་མར་དེས་ཡང་འདི། ཁ་ས། Renter། རེད་བ། ད་དེ་ཨ་ནི་ཚོང་གི་སྐོར་གི་ཁང་པ་གླས་ནས་ཡང་དེའི་བར་དུ་གན་རྒྱ་ག་རེ་བཞག་དགོས་ཡོད་འདྲ་པོ་དང། ཨ་དེ་ཐད་ལ་རོགས་པ་འདྲ་པོ་བྱས་བྱས་ད་ང་ཚོས་ཨ་གང་ལྟར་ཡང་རོགས་པ་ད་ངོ་ཤེས་པ་ད་ངོ་ཤེས་པ་མ་ཡིན་པ་གང་ཞིག་བྱས་ནས་ཨ་ནི་ཡར་མར་རོགས་པ་ཞུ་དགོས་ཡ་ཐེངས་ཐེངས་མང་མང་པོ་ཆགས་སོང་ལགས། ཨ་ནེ། ད་ད་ནི་པད་མ་ཆོས་སྒྲོན་ལགས་དང་ཀུན་དགའ་སྒྲོལ་མ་ལགས་ཁྱེད་རང་གཉིས་ད་གཉིས་ཆ་ད་བོད་པའི་བུད་མེད་ཅིག་ཆགས་བསྡད་རེད་ནི། ཁྱེད་རང་གཉིས་ཆ་ལ་སོ་སོ་ད་ད་ཕྲུ་གུ་ད་ལྟ་ལོ་ཆུང་ཆུང་དེ་འདྲའི་ད་ཕྲུ་གུ་བལྟ་དགོས་ཡ་དེ་འདྲའི་འདུག་པ། དེ་འདྲའི་ཡོད་དུས་ཁྱེད་རང་གཉིས་ད་སོ་སོ་ཨ་མ་ཡིན་པའི་ཆ་ནས་ཡང་ཕྲུ་གུ་བལྟ་དགོས་ཡ་ད་འདི་འགན་བབས་ནི་ད་ད་ཡོད་ར། ཨ་ནི་འདི་མཉམ་དུ་ཡང་ཟ་ཁང་འཛིན་དགོས་དུས་ད་ཡང་ཚོང་རྒྱག་དགོས་དུས་དེ་འདྲའི་ཡིན་དུས་ཁྱེད་རང་གཉིས་ཀྱིས་ཅིག་ད་འདིའི་དུས་ཚོད་འདི་ག་འདྲའི་ར་ཞེས་བགོ་བཤའ་རྒྱག་ཡོད་ན།

པུ་གུ་ལྟ་ཡ་རུ་དེ་འགན་དེ་ཕལ་ཆེར་ནང་གི་པཱ་ལགས་རུ་ཅིག་རྩིས་སྤྲད་པའི་སྐད་ཆ་རེད་ད་ནང་གི་པཱ་ལགས་ཡར་མར་པུ་གུ་སློབ་གྲྭ་བསྐྱལ་ཡ་ད་ཡང་ཞོར་དུ་ཞོར་དུ་སོ་སོ་གི་ལས་ཀ་བྱེད་ཡ་འདྲ་བོ་ད་ཨ་ནི་དེ་མ་ཡིན་པའི་ཨ་ནི་ད་ནམ་གྱི་པུ་གུ་ཡར་མར་ཅིག་སློབ་གྲྭ་བསྐྱལ་ཡ་ད་དེ་རིགས་དེ་ཨ་ནི་ཨ་མ་དངོས་གནས་བེད་སྤྱད་བཅག་ཐུབ་པ་རུ་ཅིག་བེད་སྤེལ་བཟོ་རུ་ཅིག་འདོད་གང་ཡིན་ཟེར་ན་ང་ཚོའི་ཟ་ཁང་དེ་ཤ་ཁ

ཆེ་གོ་ཡོད་བསམ་ཞེས་བསམ་བློ་རེ་ཞིག་འཁོར་བསྡད་ཡོད་ལགས། ལགས་སེ་ཨ་ནི་ཀུན་དགའ་སྒྲོལ་མ་ལགས་ཁྱེད་རང་ལ་འདིའི་སྐོར་བསམ་ཚུལ་ག་རེ་ཡོད་ན། སྤྱིར་བཏང་བྱས་ནས་ད་ལྟ་ཨ་ནི་དེ་པུ་གུ་སྒང་ནས་དུས་ཚོད་བཏང་དགོས་ཡ་འདྲ་བ་དང་ཨ་ནི་ཟ་ཁང་ནང་ལས་ཀ་བྱེད་དགོས་ཡ་འདྲ་བ་དང་འདི་དེ་ཞེ་དྲག་དཀའ་ལས་འདུག་ར་ཡིན་ན་ཡང་དཀའ་ལས་ཧང་སང་ཆེན་པོ་ཅིག་ཨ་ནི་ག་རེ་ལབ་དགོས་རེད་སོ་སོ་གི་ད་པུ་གུ་དང་ཟ་ཁང་གཉིས་ལ་ཅིག་གདམ་ག་འདྲ་བོ་བྱེད་ཀྱི

ད་ལྟ་ཟ་ཁང་འགོ་བཙུགས་ཚར་བ་དེ་འདྲ་ཡིན་དུས་ཙམ་པ་ད་ཟ་ཁང་ནང་ལོགས་ལ་ཅིག་སྔོན་མ་འགོ་མ་བཙུགས་སྔོན་ནས་ད་ད་ལྟ་ཕེ་ལ་བོད་པ་མང་པོ་མེད་དུས་ཡང་ཅིག་སེམས་ཁྲལ་དེ་འདྲས་ལངས་མ་ཟད་ད་བོད་པ་མང་པོ་ཡོད་མ་རེད་བོད་པ་གི་ཁ་ལག་དེ་སྤྱིར་བཏང་ཨོ་སི་ཏྲུ་ལི་ཡའི་ནང་ད་དར་ཁྱབ་ཆེན་པོ་ཞིག་ཡོད་མ་རེད་བ་ཅིག་ད་ད་ལྟ་ང་ཚོ་ཇཱ་པན་ཁ་ལག་ཡིན་ནའི་རེད་ཀོ་རི་ཡ་ཁ་ལག་ཡིན་ནའི་དེ་འདྲས་དུས་ཚོད་ད་ཨོ་སི་ཏྲུ་ལི་ཡའི་ས་ཆ་ག་ས་ག་ལ་ཁྱབ་ཆེན་པོ་འདུག་བ་དེ་འདྲས་ཡིན་དུས་ད་ད་ལྟ

བསྟན་གྱིས་བེད་སྤྱད་པའི་ཤ་བཟོ་ཐུབ་ཡ་དེ་ཁག་པོར་ཆགས་བསྡད་ཤག་ཨ་ནི་ལྷག་པར་དུ་ང་ཚོ་བོད་པ་ཁ་ལག་དེ་མ་གཞི་ནས་ཨ་ནི་གནམ་གཤིས་གྲང་མོ་རིགས་ཀྱི་ཁ་ལག་རུ་ཅིག་རེད་ད་དབྱར་ཁ་དེ་དབྱར་ཁ་ལ་ཨ་ནི་ཁ་ལག་དེའི་རིགས་དེ་ཞེ་དྲག་རན་པོ་མེད་རྒྱུ་རོ་ཞིག་འདུག་དཔེ་བཞག་ན་འཐེན་ཐུག་རུ་ཐུག་པ་རུ་ད་ཨ་ནི་ཚ་བོ་ཚ་བོ་དེ་དབྱིན་ཇིའི་རིགས་དེ་ཨ་ནི་འཐུང་ཐུབ་མི་འདུག་དེ་བྱས་ནས་ཨ་ནི་ང་ཚོ་ད་དབྱར་ཁ་གི་རིགས་ཀྱི་ཁ་ལག་རུ་ཅིག་ཐབས་ཤེས་བྱེད་ཀྱི་ཡོད་ཨ་ནི་དེ།

ཨེ་དེ་ཅི་ང་གཉིས་ད་ལྟ་ད་དབྱར་ཁ་གི་ཁ་ལག་རུ་ཅིག་འདྲ་མི་འདྲ་རུ་ཅིག་གྲ་སྒྲིག་བྱེད་ཅེས་ཨེ་མིག་གི་མི་དེ་ཚོ་དགའ་བོ་རུ་འོ་སོ་བྱེད་ཀྱི་འདུག་ཨེ་ད་དེས་ཨེ་ད་འདི་དབྱར་ཁ་ཕར་ཟ་ལ་ཨེ་ད་དེ་འདྲས་དེ་འདྲས་ཀྱི་ད་མི་ཁྲོམ་གི་ར་བ་ད customer གི་ཨེ་དགོས་འདུན་ག་རེ་ཡོད་པ་དེ་དཔག་པས་ཨེ་ཅིག་བཟོ་ཡ་གི་ཐབས་ཤེས་བྱེད་ཀྱི་ཡོད་ལགས། ལགས་སེ་ཨེ་པད་མ་ཆོས་སྒྲོན་ལགས་དང་ཀུན་དགའ་སྒྲོལ་མ་ལགས་གཉིས་ཨེ་ད་དེ་རིང་དུས་ཚོད་བཏོན་ནས SBS བོད་སྐད་དང་བཀའ་མོལ་གནང་བ་ལ་བཀའ་དྲིན་ཆེ།